ཡང་ན་ནི་མི་དགེ་བ་དེ་རེད། ཁོ་སྨད་པ་སྨད་སྤེལ་གྱི་ཡོད་ཡོད་ཀྱི་ཆ་ག་བྱེད་ཅེ་ན་རྒ་ཤི་རྒ་ཤི་ལ་འདྲེ་ལོ་མ་དེ་ཚོ་རྒ་ཤི་རྒ་ཤི་ལ་མི་དགེ་བ་ཡོང་གོ་རེད། དེ་ལ་དགེ་བ་མེད་ཅེས་བྱི་བའི་རྒྱུ་བྱེད་དོ་ཟེར་ཁོ་ཡིས་ག་རེ་རྒྱུ་བྱེད་གོ་ཟེར་ན་ནི་བྱི་བ་འཇོང་བའི་རྒྱུ་བྱེད་ཀྱི་རེད་ཟེར་བྱི་བ་ལ་ཕྲ་རགས་གཉིས་ལས་སྨན་དེ་དྲན་པས་གཟན་པ་ན་གནས་འཆའ་ཡོད་ཀྱང་སྲན་འཆའ་མེད་པ་ན་ར་པ་དང། བྱི་བ་སྲིན་ཉི་དེ་ད་ཀྱི་མུན་པ་སྲིན་ཉི་དེ་དང་མི་འདྲ་ཟེར་མུན་པ་སྲིན་ཉི་དེ་ད་ཀྱི་སྲན་འཇུས་སྒོ་ཚ་པོ་བཅད་ནས་སོ་སོ་ལ་བརྟེན་ནས་མར་གནས་ཡོང་གི་ཤེས་པ་བསྒྲིབས་ལུང་མ་བསྟན་དང་མི་དགེ་བའི་གང་ཡང་རུང་བ་ཅིག་རེད་བ། དེ་ཡི་བྱེད་ལས་དེ་ག་རེ་བྱེད་ཀྱི་རེད་ཟེར་ན་བྱིང་བ་སྐྱེ་ཡས་ཀྱི་རྒྱུ་བྱེད་ཀྱི་རེད། ད་ལྟ་བྱིང་བ་ཟེར་མཁན་དེ་ཕྲ་རགས་གཉིས་ཕྱེ་བྱས་ནས་དམིགས་རྟེན་དྲན་པས་ཟིན། དམིགས་རྟེན་དེ་ལ་གནས་ཀྱི་གནས་ཡིན་པ་ཅེ་དེ་བཞིན་གཤེགས་པའི་སྐུ་དེ་ལ་རང་གི་སེམས་དེ་གནས་པ་ཡིན་པ་ཅེ་ལ། གནས་ཆ་ཡོད་ཅིང་གསལ་ཆ་མེད་པ་དེ། གནས་ཆ་དེ་ཡོད་དེ་ལ་གནས་འདི་སྐད་ཅེ་ལ་གསལ་པོ་འཆར་མ་ཐུབ་པ་དེ། འོ་དེ་བྱིང་བ་རགས་པ་ཟེར་ཡིན་གྱི་རེད།

ཡེ་ཐང་ཆེན་འདས་པའི་རིགས་འདྲ་ཕྱི་མ་དུ་གོང་ནས་གོང་འཕེལ་དུ་ཡར་མ་འགྲོ་བར་བྱེད་ཅེས་ནས། རང་གི་སེམས་ཤུགས་དེ་ཤུགས་ཆེན་པོས་བསྒུལ་ནས་མ་བྱས་བས་བྱས་ཅེས་ནས། ལྷོད་ལྷོད་ཡོང་བྱས་ནས་མཛད་དེ་ཁྱེད་ཟི་ད་རེད། དཔེར་ན་ང་ཚོ་མི་གཅིག་གིས་དཔེ་ཆ་སྐྱོར་བ་ཡིན་ན་དཔེ་ཆ་དེ་སྐྱོར་བས་སྐྱོར་གོ་རེ། དཔེ་ཆ་འདོན་བས་འདོན་གོ་རེ་གསལ་པོ་བློ་ལ་འཆར་གོ་རེ་སེམས་ལ་ངར་ཤུགས་མེད་པ་ཡིན་ན་དཔེ་ཆ་ག་ཚོད་འདོན་པ་ཡིན་ནའི་བློ་ལ་འགྲོ་གི་མ་རེད་བ། སེམས་ལ་ངར་ཤུགས་ཆེན་པོ་གཅིག་ཁོ་ན་ལྕགས་ལ་ངར་བརྒྱབ་པ་ནང་བཞིན་བྱས་ནས་པའི་ངར་ཤུགས་ཆེན་པོ་གཅིག་དགོས་ཀྱི་རེད་དེ་མེད་པ་ཡིན་ན་དེ་ནི་དཔེ་ཆ་བློ་ལ་ཟིན་རྒྱུ་ཁག་པོ་ཞེ་དྲག་ཡོད་རེད་བ་ལྟོས་ཟེར་ཉི་མ་ཉིན་མཚན་དཔེ་ཆ་འཛིན་དེ་ག་བྱེད། དཔེ་ཆ་དེ་ལ་སེམས་བཞག་ཡས་བཞག་དགོས་བ་རེད་གསལ་པོ་མཐོང་གོ་རེད་སེམས་ལ་ངར་ཤུགས་དེ་མེད་པ་དེ་གིས་བློ་ལ་ཟིན་རྒྱུ་ཁག་པོ་ཞེ་དྲག་ཡོད་རེད་བ་སེམས་ལ་ངར་ཤུགས་ཆེན་པོ་ཞེ་དྲག་བྱས་པ་ཡིན་ན། ཨ་ནི་བློ་ལ་ཟིན་རྒྱུ་ལས་སླ་གི་རེད་བ་འོ་དེའི་ཚོད་ནམ་ཞིག་ཡིན་པས་འཛིན་སྟངས་ཀྱི་ཤུགས་གློད་ནས་གསལ་ཆ་ངར་མེད་པ་ནི་བྱིང་བ་ཕྲ་མོ་ཟེར་དེ་བྱིང་བ་ཕྲ་མོ་དེ་རེད། སྒོམ་སྐྱེས་པའི་གེགས་ཀྱི་གཙོ་བོ་དེ་ཡིན། ད་རྗེས་མ་ཡིན་ན་ཨ་ནི་བྱིང་བ་ཕྲ་མོ་དེ་ཡི་སྐྱབས་མཆོད་གསུང་ལ་གཏོང་ནས་དེ་ཏིང་ངེ་འཛིན་དུ་གོ་མཁན་མང་པོ་ཞེ་དྲག་ཡོད་རེད། གསལ་ཆ་ཡོད་པ་ཅིག་གནས་ཆ་ཡོད་རེད་བ། གསལ་ཆ་དང་གནས་ཆ་ཡོད་པ་ཡིན་ཙང་ཏིང་ངེ་འཛིན་དེ་རེད་གཏོང་ས་ནམ་ཅི་ནས་མི་ཚེ་གང་དེ་ལ་སྐྱེལ་ཅིང་བདེ་བདེ་ཅིང་མང་པོ་ཡོད་རེད། ཨོ་དེ་ག་ཚོད་དེ་ངོས་འཛིན་ཡག་པོ་ཅིག་བྱེད་མ་ཐུབ་ན།

དད་པ་ཡོད་ཀྱང་ཧ་ཅང་ཤུགས་དྲག་ཅིག་མེད་པ་ལ། ནམ་ཞིག་སྐབས་སྐབས་སུ་དེ་ལས་ལྷག་པའི་དད་པ་ངར་ངར་ཤུགས་དྲག་པོ་རེ་སྐྱེ་བ་ན་འཛིན་སྟངས་སྔ་མ་ལས་གྲིམ་དུ་སོང་བ་དེ་དེ་གཉིས་ལ་ཁྱད་ཡོད་པ་བཞིན་ནོ། དེ་ལྟར་ན་དད་པ་ལ་བཞག་གི་ཡིན་ན་རང་གི་བླ་མ་གཅིག་ལ་སྤྱིར་བཏང་ནས་དད་པ་གཅིག་ཡོད་པ་གཅིག་ལ་ཤུགས་དྲག་པོ་མེད་པ་བྱས། ནམ་ཞིག་ཚེ་ན་ང་ཚོས་བྱང་ཆུབ་ལམ་གྱི་རིམ་པ་ལ་སོགས་པ་དེ་ཚོ་བསམ་བློ་བཏང་ནས་སྒོམ་བརྒྱབ་པའི་གནས་སྐབས་སུ་དད་པ་དེའང་བཤེས་གཉེན་བསྟེན་ཚུལ་གྱི་སྐབས་སུ་དད་པ་གཞན་དང་མི་འདྲ་གི་ལྷུམས་འཚོང་ཚུལ་ནི་ཡ།

དྭངས་ཆ་དང་གསལ་ཆ་ཟེར་མཁན་དེ། དམིགས་ས་ཀྱི་ཡུལ་དེ་ལ་སོང་དང་བཅོས་མ་རང་གི་སེམས་ཀྱི་ངོ་བོ་དེ། གནས་ཆ་བརྟན་པོ་འདུག་མི་འདུག་གསལ་ཆ་བརྟན་པོ་འདུག་མི་འདུག་དྭངས་ཆ་བརྟན་པོ་འདུག་མི་འདུག་དེ་ལ་བྱེད་དགོས། ཡོད་མེད་ལ་བྱ་དགོས། གནས་ཆ་མི་འབྱུང་བའི་ཚེ་ན་སྒྲིབ་བྱེད་ཀྱིས་བསྒྲིབས་པ་ལྟར་ཡོད། དེས་ན་བྱིང་བ་ཕྲ་མོ་དང་ཏིང་ངེ་འཛིན་གཉིས་ཀ་ལ་གནས་ཆ་དང་གསལ་ཆ་ཡོད་པར་འདྲ་ཕྱིར། ཏིང་ངེ་འཛིན་དང་དེ་གཉིས་ཁྱད་པར་དབྱེ་དཀའ་ཞེས་བྱིང་བ་ཕྲ་མོ། བྱིང་བ་ཕྲ་མོ་བསགས་པ་ལའང་སྣ་བུག་གི་རླུང་རྒྱུ་བ་ཆད་ཅིང་ཉིན་ཞག་གི་བར་དུ་སེམས་བརྟན་པ་ཡོད་པས་ན། བས་སྔ་མ་འགའ་དེ་ལ་འཁྲུལ་ནས་གློད་རབ་ལ་སྒོམ་རབ་ཅེས་གསུངས། སྔ་འགྱོད་སྐྱེས་པ་སྒོམ་གྱི་གནད་མ་ཕྱེད་པ་རེད། གློད་རབ་ལ་སྒོམ་རབ་ཟེར་ཏེ་དེའི་སྐབས་སུ་ཕར་གློད་ནས་བཞག་དགོས་རེད། གློད་ཆེ་ཆེ་བྱས་ནས་སེམས་དེ་ཕར་དམ་སྒྲིམ་མི་བྱེད་པ་བྱས་ནས་ཕར་གློད་ནས་བཞག་དགོས་རེད་ཟེར་དེ་ཡིན་ན་སྒོམ་རབ་རེད་ཟེར་ནས་དེ་འདྲ་གསུང་གི་ཡོད་རེད། བྱིང་བ་ཕྲ་མོ་ལ་སྒོམ་དུ་འཁྲུལ་ན་འབྲས་བུ། གཟུགས་གཟུགས་མེད་ཀྱི་རྒྱུ་ཙམ་དུ་ཡང་མི་འགྲོ་ཞིང་ཟེར། འབྲས་བུ་དེ་ནི། གཟུགས་དང་གཟུགས་མེད་ཀྱི་རྒྱུ་ཙམ་དུ་ཡང་འགྲོ་ཐུབ་ཀྱི་མ་རེད་ཟེར། ཚེ་འདི་ཡང་བརྗེད་ངས་ཆེ་བ་དང། ཤེས་རབ་མི་གསལ་དུ་འགྲོ་བས་དུད་འགྲོ། སྒྲུབ་ཐབས་ཆེད་དུ་བསྒོམ་པ་ལྟ་བུ་ལས་མ་བྱུང་བར་གསུངས་སོ། ཚེ་འདི་ཉིད་ལ་ཡང་དེ་ནས་ཤེས་རབ་གསལ་བ་མེད་པ་དང། བརྗེད་ངས་ཆེ་བ་ལ་སོགས་པ་དེ་དག་མང་པོ་ཡོང་དགོས་སོ། ཁ་ཤས་སྒོམ་བཅོལ་བཅོལ་ཞིང་གང་ཚོད་བཅོལ་ཏེ་དཔེ་ཆ་གང་བ་བཞེས། གང་ཡང་དྲན་རྒྱུ་བསམ་རྒྱུ་མེད་པ་ཅིག་ཆགས་བསྡད་ཀྱི་འདུག་ང་དེ་བྱིང་བ་ཕྲ་མོ་གྱི་དབང་དུ་སོང་བ་འདྲ་འདུག། རྒོད་པ་ནི་ཀུན་བཏུས་ལས་རྒོད་པ་གང་ཞེ་ན་སྡུག་པའི་མཚན་མའི་རྗེས་སུ་འཇུག་པའི་འདོད་ཆགས་ཀྱི་ཆར་གཏོགས་པའི་སེམས་རྣམ་པར་མ་ཞི་བ་སྟེ་ཞི་གནས་ཀྱི་བར་དུ་གཅོད་པའི་ལས་ཅན་ནོ་ཞེས་གསུངས་པ་ལྟར་སྡུག་པའི་ཡུལ་ལམ། འདོད་ཆགས་ཀྱི་ཡུལ་ལ་སེམས་འཕྲོ་བ་ལ་བྱེད་པས་ཡུལ་སྡུག་པའི་མཚན་མ་དཔེར་ན། ལྷ་མོ་ཟློས་གར་ལྟ་བུ་ཉིན་མོ་བལྟས་པ་ན་མཚན་མོ་དེ་ཡི་རྣམ་པ་ལྷང་ངེ་དྲན་པ་བཞིན་དུ་འདོད་ཆགས་ཀྱི་ཡུལ་ཡིད་དུ་འོང་བ་རྗེས་སུ་དྲན་པ་ཞིག་གོ། འོག་ཏུ། རྒོད་པ་སེམས་ཉིད་དེ་ཕྱི་རོལ་དུ་ཡིད་དེ་བྱེད་ཀྱི། སེམས་དེ་ནང་དུ་མ་གནས་པ་བྱས་ནས་ཕྱི་རོལ་གྱི་ཆགས་པའི་ཡུལ་ལ་ཕར་འཕྲོ་བྱེད་པ་སྟེ་སེམས་དེ་ཕར་འཕྲོ་བྱེད་པ་དེ་རྒོད་པ་དེ་ཡིན་པ་རེད།

དེ་ན་དགྲ་ཡི། རང་གི་དགྲ་དེས་བཀོད་ནས་སྣང་སྲིད་ཀྱི་གཞི་ལ་སོགས་པ་དེ་ཚོ་བསམ་བློ་བཏང་ནས་ཡང་ནས་ཡང་དུ་བསམ་བློ་བཏང་སྟེ་ཁོ་ལ་སེམས་དེ་ཁྲོ་བ་ཆེན་པོ་སྐྱེས་པ་ཅིག་བྱེད་ཀྱི་རེད་པ་སེམས་དེ་གཞན་ལ་འཕྲོ་བས་ཨོ་དེ་འདྲ་ཅིག་ཡོང་གི་རེད་པ་དེ་ཡིན་ན་སེམས་འཕྲོ་བ་ཟེར་གྱི་རེད་མ་གཏོགས་རྒོད་པ་ཟེར་གྱི་མ་རེད། རྒོད་པ་ཡིན་ན་འདོད་ཆགས་ཀྱི་ཡུལ་ལ། སེམས་འཕྲོ་བའི་ཆགས་པ་རེད་ད་འདོད་ཆགས་ཀྱི་ཡུལ་གྱི་དགུ་གོ། ད་ཞེ་སྡང་གི་ཡུལ་ལྟ་བུ་ཅིག་ལ་སེམས་གཡེང་བ་དེ་ཡིན་ན་འཕྲོ་བ་རེད་མ་གཏོགས་དེ་ནི་རྒོད་པ་མ་རེད། ཞི་གནས་སྒོམ་པའི་ཚེ་སྦྱིན་པ་ཚུལ་ཁྲིམས་སོགས་དགེ་བའི་ཡུལ་ལ་འཕྲོ་བ་ལྟ་བུ་ནི་འཕྲོ་བ་ཡིན་ཡང་རྒོད་པ་མིན། ད་ཞི་གནས་སྒོམ་པའི་ཚེ་ན་སོ་སོའི་ཞི་གནས་ཀྱི་དམིགས་རྟེན་དེ་ལ་སེམས་དྲན་པ་དེ་ཕར་བཞག་བཅུག་དགོས། སེམས་དྲན་པ་གྱིས་ནི་སེམས་དེ་དམིགས་པ་ལ་ཕར་བཞག་བཅུག་པ་དེས་ན་དེ་མ་ཡིན་པའི་དགེ་བའི་ཕྱོགས་དེ་འདྲ་བསམ་བློ་གཏོང་ངོ། བཤེས་གཉེན་བསྟེན་ཚུལ་སུ་དག་དྲ་མི་རྟག་ནི་སྦྱིན་པ་དང་ཚུལ་ཁྲིམས་ལ་སོགས་པ་དང། ཡང་དཀོན་མཆོག་ལ་མཆོད་པ་ཕུལ་བས་དང་དེ་འདྲ་ཡང་དྲན་འོང་གི་འདུག་ན་དེས་ནི། རྒོད་པ་རེད། དེ་ཡིན་ན་རྒོད་པ་རེད་དེ་ཕར་གཏོང་དགོས་ཡག་ཅིག་རེད་མ་གཏོགས། དེ་ཡི་དབང་དུ་གཏོང་རྒྱུ་ཡོད་མ་རེད། ཡིན་ནའང་འཕྲོ་རྒོད་གཉིས་ཀ་ཡང་ཞི་གནས་ཀྱི་བར་གཅོད་ཡིན་མོད་ཟེར་འཕྲོ་བ་ཡིན་ན་ཡང་རེད་རྒོད་པ་ཡིན་ན་ཡང་རེད་ཁོང་གཉིས་ཀ་ཞི་གནས་ཀྱི་བར་དུ་གཅོད་པའི་ལས་ཅན་རེད། དཔེར་ན་ཞི་གནས་སྒྲུབ་པ་དེ་ཡིན་ན་རང་གི་དམིགས་པ་ག་རེ་ལ་བཞག་ནས་དྲན་པས་ཀྱི་སེམས་དེ་ལ་ཕར་བཞག་བཅུག་ན་མ་གཏོགས་དགེ་བའི་ཕྱོགས་མང་པོ་ཅིག་དཔེ་ནམ་རྒྱུན་མ་དྲན་མཁན་དེ་འདྲ་དྲན་འོང་ཡིན་ན་དེ་ཡི་དབང་དུ་ཁྱོན་ནས་གཏོང་རྒྱུ་མེད་རེད་དེ་རྒོད་པ་ཆགས།

འཕྲོ་བ་ལ་སོགས་པ་དཔེར་ན་ཞེ་སྡང་གི་ཡུལ་ལ་འཕྲོ་བ་དཔེར་ན་དུས་ཐུང་ཐུང་ཅིག་མ་གཏོགས་ཡོད་མ་རེད་ལ་སྐབས་འགར་འགའ་རེ་ལས་མ་གཏོགས་དུས་རྟག་ཏུ་དེ་འདྲ་ཡོང་གི་མ་རེད། དེ་ཡིན་ཙང་མང་ཉུང་གི་ཆ་ནས་ད་ལྟ་མང་བ་དེ་འདོད་ཆགས་ཀྱི་ཡུལ་ལ་འཕྲོ་བ་དེ་ཡིན་ཙང་རྒོད་པ། རྒོད་པ་དེ་གཙོ་བོ་བཞག་རེད་མ་གཏོགས་འཕྲོ་བ་དེ་མ་བཞག་ཡ་དེ་དེ་རེད། སྐྱེ་སླ་བ་ལ་གཙོར་མཛད་དེ་རྒོད་པ་ཁོ་ན་གསུངས་པ་ཡིན་དེས་ན་ཞི་གནས་བསྒོམས་པ་ན་ཡུལ་ཡིད་དུ་འོང་མི་འོང་ལ་འཕྲོ་བ་དང་སྦྱིན་གཏོང་དང་ཕྱག་འཚལ་བ་སོགས་དྲན་པ་ལྟ་བུ་དགེ་བ་ལ་འཕྲོ་བ་གཉིས་ཀ

འདོད་ཆགས་ཀྱི་དབང་དུ་སོང་ནས་སེམས་དེ་ཕྱི་རོལ་དུ་གཡེང་འགྲོ། ཡིད་ཀྱིས་ནི་ནང་བཞིན་བྱས་ན་དམིགས་པ་རྦད་བརླག་བྱས་ནས། དམིགས་པ་རྦད་བརླག་བྱས་ནས་སེམས་དེ་རྒྱ་ཡན་དུ་ཕྱི་རོལ་གྱི་ཡུལ་ལ་རྦད་ཆ་ཚང་གང་འགྲོ་འདི་སྐྱེ་སྟེ་འོ་དེ་རྒོད་པ་རགས་པ་ཟེར་གྱི། དེ་ནས་ངང་སོ་གང་ལ་ཆགས་པ་བྱ་དབུགས་ལས་ཆུ་འགྲོ་བ་དེ་ཆུ་འགྲོ་བ་རེད་ཆུ་འགྲོ་བ་དེ་གསལ་པོ་ཞེ་དྲག་ཡོད་མ་རེད་པ། ཆུ་འགྲོ་ཆུ་འགྲོ་བ་རེད་ཆུ་འགྲོ་གི་ཡོད་པ་དེ་གསལ་པོ་ཞེ་དྲག་ཡོད་མ་རེད་སྒང་ལ་འཁྱག་པ་ཆགས་ཏེ་ཡོད་རེད་པ་སྒང་ལ་འཁྱག་པ་ཆགས་ཡིན་ཙང་འོག་ལ་ཆུ་འགྲོ་བ་རེད་པ་འོ་དེ་ནང་བཞིན་བྱས་ནས་དམིགས་རྟེན། ཡིད་ཀྱི་ཡུལ་དུ་དམིགས་རྟེན་དེ་ཡོད་པ་ཅིག་མ་ཤོར་བ་ཅིག་དམིགས་པ་དེ་ལ་ཡང་དེ་ནི་གནས་ཀྱི་ཡིན་པ་ཅིག་ལ། སེམས་ཀྱི་ཟུར་ཆ་ཞིག་ནས་རྟོག་པ་འོག་འགྱུ་ཡི་ཚུལ་དུ་ཡུལ་ཡིད་དུ་འོང་བའི་རྣམ་པ་འཆར་ལ་ཁད་ལྟ་བུའི་རྒོད་པ་འབྱུང་བ་ནི་རྒོད་པ་ཕྲ་མོ་ཟེར། དཔེར་ན། ཡུལ་ཡིད་འོང་གི་རྣམ་པ་ཡར་འཆར་སྡོད་ཀྱི། ད་བར་ན་ཡང་ཅི་ན་དམིགས་པ་དེ་ལ་ཡང་སེམས་གནས་སྡོད་ཀྱི། ཡང་སེམས་ཀྱི་ཕྱོགས་གཅིག་ནས་ཡུལ་ཡིད་འོང་གི་རྣམ་པ་དཔེར་ན། ཟློས་གར་ལ་སོགས་པ་དེ་ཚོ་ཡི་རྣམ་པ་ཡང་འཆར་ཡོང་གི་འོ་དེ་འདྲ་དེ་རྒོད་པ་ཕྲ་མོ་ཟེར་མཁན་དེ་རེད། དམིགས་པ་མ་ཤོར་བའི་སྒོ་ནས་ཕྱི་རོལ་གྱི་ཡུལ་འདོད་ཆགས་ཀྱི་ཡུལ་ལ་གཡེང་བ་དེ། དམིགས་པ་ཤོར་ནས་འདོད་ཆགས་ཀྱི་ཡུལ་ལ་གཡེང་བ་དེ་རགས་པ་དེ་དམིགས་པ་མ་ཤོར་བའི་སྒོ་ནས་གཡེང་བ་དེ་ཡིན་ན་རྒོད་པ་ཕྲ་མོ་བྱེད། དེས་ན་རྒྱལ་སྤྱིའི་དེ་དག་གཅོད་པའི་གཉེན་པོ་དངོས་ནི་ཤེས་བཞིན་མིན་ཀྱང་དེའི་ཆར་གཏོགས་དཔེར་ན་དམག་ལ་སོ་བྱེད་པ་བཞིན་ཟེར། ད་དེ་དག་གཅོད་པའི་ངོ་མ་དེ་ཡིན་ན་གཉེན་པོ་ངོ་མ་རྦད་དངོས་གཉེན་ལྟ་བུ་དེ་ཡིན་ན་ནི་ཤེས་བཞིན་མ་རེད། དེ་ནི་ཤེས་བཞིན་གྱིས་བྱ་ར་བྱས་ནས་བལྟ་དགོས་རེད་ཁོ། ཤེས་བཞིན་མ་བལྟས་ན་ཁོ།

དེའང་ཤེས་བཞིན་རྒྱུན་མི་འཆད་པར་བསྟེན་ན་གནས་པ་ལ་གེགས་སུ་འགྱུར་ཞིང་ཤེས་བཞིན་གཏན་ནས་མ་བསྟེན་ན་ཏིང་ངེ་འཛིན་ལ་སྐྱོན་ཞུགས་ཟིན་ཀྱང་མ་ཤེས་པར། རྐུན་མས་ནོར་ཁྱེར་ཟིན་པ་བཞིན་དུ་འགྱུར་བས་ཕྱག་ཆེན་ལས། འགྱུ་བ་རིག་པའི་ཤེས་བཞིན་སྡོམ་ཞེས་པ་ལྟར་ཤེས་བཞིན་གྲ་བསྒྲིགས་སྐབས་སྐབས་སུ་བྱིང་རྒོད་འོང་མི་འོང་གི་རྟོག་པ་བཅུག་ནས་བྱ་ར་བྱེད་དགོས་ཏེ་སྤྱོད་འཇུག་ལས་ལུས་དང་སེམས་ཀྱི་གནས་སྐབས་ལ་ཡང་དང་ཡང་དུ་བརྟག་བྱ་བས་དེ་དེ་ཁོ་ན་མདོར་ན་ནི་ཤེས་བཞིན་བསྲུང་བའི་མཚན་ཉིད་དོ་ཟེར། ད་ཤེས་བཞིན་ཟེར་མཁན་དེ་ཧ་ཅང་ནས་བསྟེན་དྲགས་ན།

ཞེས་གསུངས་དེ་ན་ཕོ་བ་བྱ་བཟུང་བ་ན་ལ་པིའི་ཟེ་བ་དང་དང་པོ་བཟུང་བ་དང་དེ་ཡི་གཡོས་ཁྱོད་སུ་སོང་མ་སོགས་ཀྱི་སྨན་གྱིས་བཏབ་པ་བཞིས་དྲན་པས་སྨན་དེ་བརྫི་སྟེ། བརྫི་ཐོ་དང་པོ་གྱེས། དེ་ནས་ང། བྱ་ཕོ་བ་གང་ལ་པ་གཟན་དུ་ཡོད་ན་བྱ་ཕོ་བ་གང་པོ་དེ་བདག་ལྟ་གང་ཡོད་པ་ཡིན་ན་ལ་པ་གིས་བཟུང་སྟེ་ཡོར་བ། ལ་པ་གིས་བཟུང་པ་ཙམ་མ་ཤེས་པར་དང་པོ་བཟུང་བ་ཞིག་དགོས་རུང་བ་ལ་པ་གིས་དང་པོ་བཟུང་བ། དང་པོ་མ་བཟུང་ན་ཁོ་སེམས་ཡིད་དེ་པར་དེ་བྱ་ཕོ་བ་གང་དེ་དང་པོ་མ་བཟུང་བ་ཡིན་ན་ཁོ་ཕ་ཁྱོ་ཚུལ་ཁྱོ་བྱས་ནས་ཤོར་འགྲོ་དགོས་རུང་བ་དེ་ལ་པ་གིས་དང་པོ་བཟུང་བ་བྱེད།

བྱུང་མ་ཐག་བྱིང་བ་ཕྲ་རགས་གང་བྱུང་བས་སོ་སོ་ཡི་གཉེན་པོ་བསྟེན་དགོས་པས་འདུ་བྱེད་བརྒྱད་ཀྱི་བདུན་པའི་གཉེན་པོ། བདུན་པ་གཉེན་པོ། མངོན་པར་འདུ་བྱེད་པའི་འདུ་བྱེད་སེམས་པ་བསྟེན་དགོས། ད་ཉེས་པ་བཞི་པ་ཟེར་དེ། བྱིང་བ་འབྱུང་བ་ན་གཉེན་པོ་འདུ་མི་བྱེད་པ་དེ་རེད་བ་གཉེན་པོ་འདུ་མི་བྱེད་པ་ཟེར་དེ་བྱིང་བ་བྱུང་ནས་བྱུང་རུ་བཅུག་བྱས་ནས་འཁོར་ལོ་པས། གཉེན་པོ་མ་བསྟེན་པ་བྱས་ནས་བཞག་བྱ་དེ་རེད་བྱིང་བ་བྱུང་བ་ཡིན་ན་བྱུང་རུ་བཅུག་བྱས་ནས་གཉེན་པོ་མ་བསྟེན་པ་བྱས། གཡོས་བྱ་སྐྱེས་ཏེ། རྡུལ་མི་འཁྱིལ་པ་གསུམ་འདིར་བ། རྡུལ་མི་འཁྱིལ་པ་བྱེད། དེ་ཡི་གཉེན་པོ་དེ་ལ་དེ་ནི། གཉེན་པོ་རྡུལ་གྱི་རྗེས་ཡིན་ན་ནི་དེ་ནི་བདུན་པ། མངོན་པར་འདུ་བྱེད་པ་གསུངས་ཏེ་སྒོ་རེད། གཉེན་པོ་མངོན་པར་འདུ་བྱེད་པ་གསུངས་ཏེ། རྡུལ་གྱིས་ཟིན་པ་དེ་ཟེར་བ་དེའི་ཚེ་ན་དེ་ནི་བྱིས་པ་ཀྱང་ཟེར་ན་བྱིས་པ་གཉིས། ལང་སང་ལ་སང་གཉིས་པོ་བལྟས་པ་དེ་རེད། དགོས་པ་ཡིས་དེ་ལྟར་ནི། གསོད་པའི་སྒྲ་འབྱུང་བ་མཐོང་བ་ན་དེ་བཟློག་པ་ལ་རྩོད་པ་བཞིན་ནོ། སོ་ལྟ་ཁོང་གི་ཚུལ་ནི། ཨ་ནི་སོ་ལྟ་ཁོ་ནི་འདི་གའི་སོ་པ་དེ་གའི་དགྲ་ཡོང་གི་འདུག་མི་འདུག་བརྟག་དཔྱད་བྱས་ནས་ཨ་ནི་དགྲ་དེ་འདྲ་ཅིག་ལས་ཀ་བྱེད་ཀྱི་འདུག་དེ་འདྲ་ཅིག་ཚུལ་དགུ་བྱེད་ཀྱི་འདུག་ཟེར་ནས་བརྟག་དཔྱད་བྱས་ནས་དེ་ཧ་གོ་རུ་ད་ག་ལམ་སང་བརྡ་གཏོང་དགོས་རེད་བརྡ་གཏོང་ལྟ་བུ་ན། དམག་བཟློག་ཡས་ཀྱི་གྲ་སྒྲིག་མ་བྱས་བྱས་ནས་གཡུག་བཞག་པ་ཡིན་ན་ཁོ་སོ་ལྟ་ཁོ་ཚུལ་ནི་ཕན་ཐོགས་གེ་གེ་མ་བྱུང་རེད་བ་ཡོང་རུ་ཅི་བ་རུ་བ། ཨ་དེ་ཡིས་ད་སོ་ལྟ་ཁོ་ནི་བརྟག་དཔྱད་དེ་ཡིས་དེ་འདྲ་ཅིག་ཡོང་གི་འདུག་ཟེར་ན་ལམ་སང་དེ་བཟློག་ཡས་ཀྱི་གྲ་སྒྲིག་བྱེད་དགོས་རེད་བ་དེའི་ཚུལ་རེད་མོད་དེ། མངོན་པར་འདུ་བྱེད་པའི་སེམས་པ་ཟེར་དེ་རེད། འོ་ན་གཉེན་པོ་གང་འདྲ་བསྟེན་དགོས་ཞེ་ན་བྱིང་བ་ཕྲ་མོ་ནི་སེམས་ཞུམ་པའི་ཡིད་བྱེད། བྱིང་ཞུམ་གཉིས་གང་བྱེད་ཀྱང་ཆ་གཅིག་ཏུ་མཛད་ལ་དེ་ན་གསལ་ཆ་དང་གནས་ཆ་ཡོད་ཀྱང་འཛིན་སྟངས་ཀྱི་འཕང་དམའ་རུ་སོང་སྟེ་གསལ་ཆ་ངར་མེད་པའི་བྱིང་བ་ཕྲ་མོ་དེ་སྐྱེས་ན་ཐུན་གྲོལ་བ་དང་དམིགས་པ་གཏོང་མི་དགོས་པར་སེམས་ཀྱི་འཛིན་སྟངས་གྲིམ་དུ་གཏོང་བས་ཆོག་གསུངས་ད་བྱིང་རྒོད་པ་ཟེར་གཉིས་འདི་དག་བྱིང་བ་བྱུང་བ་དང་རྒོད་པ་བྱུང་བ་དེ་རེད་བ་དང་སེམས་དམིགས་པ་ལ་གནས་པ་དེ་ཡོད་ཚེ་ན། ད་བྱིང་བ་དེ་ལ་ཡང་བྱིང་བ་དེ་ནི་ཕྲ་རགས་གཉིས་དང། ཕྲ་རགས་གཉིས་ནང་ནས་བྱིང་བ་ཕྲ་མོ་བྱུང་བ་དེ་ཡོད་ཚེ་ན་གནས་ཆ་ཡང་ཡོད་རེད་གསལ་ཆ་ཡང་ཡོད་རེད་ཁོ་འཛིན་སྟངས་ཀྱི་ངར་མེད་པ་ཙམ་རེད་བ་ཨ་དེ་ཡོད་ཙང་ཐུན་གྲོལ་དགོས་མ་རེད། ཐུན་གྲོལ་ནས་དམིགས་པ་གཏོང་བྱས་ནས་དམིགས་པ་ཡི་མ་ཅི་ལས་དམིགས་པ་བསྟན་དགོས་དེ་འདྲ་ཡོད་མ་རེད་དམིགས་པ་གང་ཡོད་ཡོད་པ་རེད་བ་གསལ་ཆ་དང་གནས་ཆ་གཉིས་ཀ་གསལ་པོ་ཡོད་པ་ཡིན་ཙང་ཁོ་ལ་གཉེན་པོ་ག་རེ་བསྟེན་དགོས་རེད་ཟེར་ན་ཁོ་ལྷོད་ཡངས་སུ་ཕྱིན་པ་ཡིན་ཙང་འཛིན་སྟངས་ཀྱི་ལྷོད་དེ་དམ་རུ་གཏོང་དགོས་རེད་མཐོ་རུ་གཏོང་དགོས་རེད་ཡ་མཐོ་རུ་གཏོང་བྱས་ནས།

སྨྲས་པ་དེ་སླར་མཁྱེན་བྱས་ནས་སེམས་དེ་དགུ་པའི་དབང་དུ་བསྒྲུབ་བར་བརྩོན་པ་བསྟེན་ན་དགུ་པ་སྦྱང་གྱུར་ཞེས་ཟེར། དེ་ཕོག་ན་ནི་ཞུམ་པ་ཅི་འགྱུར་བས་ལྕི་བར་འགྱུར། བརྩོན་པ་ཅིག་ཆུ་ནི་མ་བསྟེན་བྱས། ཆུ་ནི་མ་འདྲེས་བྱས་ནས་སེམས་དེ། ཤོག་དྲག་པོ་མ་འདྲེས་བྱས་ནས་གཡོ་བྱ་བ་ཡིན་ན་ནི་ཞུམ་པ་ཅིག་རེད། ཞིམ་བ་ཅིག་འོང་གི་རེད། དེ་ཡི་རིམ་པ་སྙོམས་འཇུག་གཉིས་ཀ་ན། དེ་ཡི་རིམ་པར་སྙོམས་འཇུག་བྱས་ཏེ་བ་ཚྭ་པ་ལ་དགུ་པ་ཡང་བྱུང་མ་བྱུང་བ་ཅིག་བྱུང་བ་ཡང་བྱུང་མ་བྱུང་བ་ཅིག་བ་ཚྭ་པ་ལ་ནི།

དེ་གཡོ་བའི་ཕྱིར་ནི་དགའ་བའི་མཚན་མ་ཡིད་ལ་བྱེད་དགོས་རེད་དེའི་ཕྱིར་ན། དེ་ལ་ང་རང་ཚོས་གཉིད་ཁུག་དྲུག་བྱས་ཏེ་སོ་སོའི་དུས་རྒྱུན་དུ་དགའ་བོ། དགའ་བོ་བྱུང་བ་ལ་སོགས་པ་བསྲེས་ཏེ་ལྟོ་ཟས་ཐོ་རེ་གཏོར་ན་གཉིད་དེ་ལམ་སང་སད་འོང་གི་རེད་ཅེས་ཆགས་ཀྱི་འདུག་ཨོ་སྟེ་ནོར་བཞི་བྱེད་དགོས་ཀྱི་ཡོད་མ་རེད། དགའ་བའི་ཐོ་འོ་ཟེར་དེ་ལ་བལྟས་ན་དལ་འབྱོར་དོན་ཆེ་རྙེད་དཀའ་བསམས་པ་དང། དཀོན་མཆོག་གསུམ་གྱི་ཡོན་ཏན་དེ་འདྲ་དྲན་དགོས་རེད། དཀོན་མཆོག་གསུམ་གྱི་ཡོན་ཏན་དྲན་པ་དང་བྱང་ཆུབ་སེམས་ཀྱི་ཕན་ཡོན་དྲན་པ་དང་བཤེས་གཉེན་བསྟེན་པའི་ཕན་ཡོན་ལ་སོགས་པ་དེ་ཚོ་བསྒོམས་སུ་གསོལ་ན། ནས་གཟེངས་བསྟོད། ད་གི་ག་རེ་ཟེར་དགོས་ཡིན་ནམ། འཛིན་སྟངས་མི་གསལ་བའི་ཕྱིར་རོ། འོ་དེ་ལྟ་བུ་དེ་མེད་པ་ཆགས་འགྲོ་གི་རེད། སྣང་བའི་མཚན་མ་ཡིད་ལ་བྱེད་པ་སྟེ་གཏོང་བའི་དམིགས་པ་སོགས་བསྒོམ། དེ་ལྟར་བསྒོམས་པས་སེམས་འཕང་མཐོ་རུ་གྱུར་ནས་སངས་པ་ན་སླར་དམིགས་པ་འཛིན་ཟེར། དེ་ལྟར་བསྒོམ་བར་བྱས་ནས་སེམས་དེ་ནི་འཕང་མཐོ་རུ་འགྲོ་གི་འདུག་ན། མྱང་ས་ས་མ་ཡིན་པར་སེམས་མ་མྱང་འདི་ཁྱེད་དེ་འདྲ་མ་ཡིན་པ། ནི། ཏོག་ཙམ་ཅིག་ཡར་འགྲོ་གི་འདུག་ན་ཡང་དམིགས་པ་དེ་ལ་ཕར་དམིགས་བཅུག་བྱས་ནས་ཡང་དག་རང་བསྒོམ་དགོས་རེད། རང་རེ་སྔར་བློ་ལ་མ་གོམས་པས་དེར་འཕྲལ་དུ་ཕན་པ་འོང་དཀའ་ཡང། གོམས་པ་ཞིག་ཡིན་ན། དལ་རྟེན་རྙེད་དཀའ་བ་དེ་འདྲ་རྙེད་ཚུལ་སོགས་བསམས་པས་གདོང་ལ་ཆུ་གྲང་མོ་གཏོར་བ་བཞིན་དུ་དགའ་ཡལ་ལེ་འགྲོ། ང་ཚོ་དོན་ཆེ་དོན་ཆེ་རྙེད་དཀའ་དང་བཤེས་གཉེན་བསྟེན་ཚུལ་ལ་སོགས་པ་དེ་ཚོ་ལ་བློ་དེ་གོམས་པ་ཡིན་ན་དེ་བསྒོམས་ད་ག་ལམ་སང་གདོང་པར་ཆུ་གྲང་མོ་གཤོས་པ་ནང་བཞིན་ནས་སད་སང་སང་ཞིག་ཆགས་འགྲོ་གི་རེད།

ད་དུང་ཡང་མི་སངས་ན་ཐུན་བཏང་ནས་བྱིང་བ་སྐྱེ་བའི་རྒྱུ་རྨུགས་པ་དང། གཉིད་དང། གཉིད་དང། སེམས་ཐིབས་པོར་སྣང་བ་བཅས་སུ་སེལ་བའི་ཐབས་བསིལ་བའི་སར་སྡོད་པ་དང། དེ་ནས། བསིལ་བའི་སར་སྡོད་པ་དང་ས་གཞི་མཐོ་ཞིང་ཡངས་པར་འདུག་པ་དང་ཕན་ཚུན་འཆག་པ་དང་གདོང་ཆུས་འཁྲུ་བ་སོགས་བྱ། དེ་ཡང་དེ་ནས། བྱིང་བ་བཙན་ཐབས་སུ་བཅོས་པའི་མན་ངག་དེ་རྒྱལ་སྲས་ཐོ་གུམ་དང། ཐུན་དེ་བཏང་བྱས་ནས་ཕྱི་ལ་དོན། ཡང་ན་རང་གི་རྐང་པ་འཁྲུད་ཡང་ན་ནི་གདོང་འཁྲུད། ཡང་ན་ནི་ལྷགས་པ་རྒྱག་སར་དེ་འདྲ་བྱས་ན་བདེ། སྲད་བུ་ཡོད་ས་དེ་འདྲ་ཆུ་ན་བསྡད་ཅེས་ནས་ནི་འགྱིང་བ་དེ་སེལ་ཐུ་བྱེད། ཕས་ཚུལ་ཁྱབ་པ་དུ་གདོང་འཐུ་བ་སོགས་བྱ་ཞེས་དེ་ལྟར་བསྐྱེད་ནས་སོང་བ་ན་སྔར་བཞིན་སྨན་པ་མགུལ་པ་ཁྲ་མོ་ནི་སྨན་དེ་མ་བྱུང་བ་སེལ་དབྱེ་བ་སྟེ་དེ་འཇོག་ན་སེལ་འདྲིལ་ཆེ་བའི་སྐྱོན་ཡིན་པས་ཀྱང་སེལ་ལྷོད་པའི་རྫི་ཏོ་སྐྱེ་ཟེར། མགུལ་པ་ཁྲ་མོ་སེལ་ཉིན་དེ་སེལ་ཧ་ཅང་འདྲིལ་ཆེ་ནས་བྱུང་བ་རེད་སྨན་པ་དེ་ལ་གནས་འདི་སེལ་ཆག་དང་གནས་ཆག་དེ་ཚོ་ཡོད་རེད་བ། དེ་ཡོད་པ་ཡིས་ས་ད་མགུལ་པ་ཁྲ་མོ་ཡོང་གི་འདུག་ན་ཐོག་ཤི་དེ་གར་སྐྱེ་དགོས་རེད་ཟེར་ན་ཀྱང་སེལ་ལྷོད་དགོས་རེད། ཧ་ཅང་ནི་སྒྲིམ་དྲགས་མ་ཡིན་པར་ཏོག་ཙམ་སེམས་མར་ལྷོད་བྱས་བཞག་དགོས་རེད་ཟེར། ད་དུང་ཡང་མ་ཕན་པ་ཡིན་ན། དེ་ལས་རགས་པའི་རྒོད་པ་བྱུང་བ་ཡིན་ན་དེ་ན་ཡིད་ལ་དེ་ནི་སེམས་དགའ་བས་རྒྱུ་བྱས་པ་ཡིན་པས་དགའ་ཆེས་པར་མི་བྱ། དགའ་དྲགས་ན་རྒྱལ་པོ་ཟས་གཙང་མ་ཡང་རྒྱུན་ཞུགས་མ་ཐོབ་པ་དེ་བཞིན་སྐྱོན་དུ་འགྱུར། དེ་སྐབས་ཐུན་མི་འགྲོལ་བར། ཐུན་མི་འགྲོལ་བར་དབུ་མ་སྙིང་པོ་ལས་རྒོད་པ་མི་རྟག་ལ་སོགས་པ་ཡིད་ལ་བྱེད་པས་ཞི་བར་བྱ། ཞེས་གསུངས་པ་ལྟར་འཆི་བ་མི་རྟག་པ་དང། འཁོར་བ་དང་ངན་སོང་གི་སྡུག་བསྔལ་སོང་སེམས་གཞོན་པ་དང་སྐྱོན་ཤེས་དང་ཡིད་སྦྱོང་བའི་རྒྱུ་རྣམས་སོང་ས། ད་སྡུད་པའི་ཚེ་མ་ཡིད་ལ་ག་རེ་སྲིད་དགོས་ན་ང་རང་ཚོ་སྲིད་སྡུག་བསྔལ། སྡུག་བསྔལ་གྱི་ངོ་བོ་དགོངས་བྱས་ནས་མི་རྟག་པ་འཆི་བ་མི་རྟག་པ་དང་ད་ནི་འཁོར་བ་སྡུག་བསྔལ་ལ་སོགས་པ་དང་དེ་ཚོ་ཡིད་ལ་བྱས་ནས་དགོངས་དགོས་རེད་ཟེར་ད་ལྟ་མི་ཟེར་ན་དགོས་པ་བཙན་ཐུགས་སུ་སྐྱོ་ཐུང་གནོང་ཐུང། ཤི་འཆི་བའི་དབུགས་རྒྱང་ངོ་ལ་མེད་པར་ཤེས་པ་ལྟར་བྱ། ད་ལྟ་དེ་ནི་དགོས་པ་དང་སྐྱེ་རྒྱུ་མི་འདུག་ན་དབུགས་རྒྱང་ངོ་དག་གལ་སྲིད་ང་ཚོ་ཀུན་སློང་སྤྱོད་ཚུལ་གྱི་ཁ་ཏུ་བཤད་ན་ཡིད་ཀྱི་དབུགས་རྒྱང་ངོ་ལ་མེད་ཅེས་ནས་དགོངས་དགོས་རེད།

དེ་ནས་ཞབས་ཕྱི་ཡི་མི་དྲག་གདུང་བ་འདི་སོས་སངས་རྒྱས་རྒྱ་མཚོ་ལ་དབུགས་ཉི་བྱང་ཏི་གུ་ལ་ཞབས་ཕྱི་དེ་སོ་ལས་དབུགས་ཉི་ཡོང་གུར་བ་ཨོ་ཏི་བསམ་བློ་བཏང་བྱས་ནས་དེ་ནས་ཞི་གནས་འགྲུབ་མ་ཐུབ་དེ་འདྲ་བྱུང་ཏི་གུ་ལ་ཕན་ཕྱི་ཤུ་དེ་དབུ་དབུགས་འབྱུང་རྔུབ་ཁོ་རང་རང་སྒོམ་བྱས་ནས་ཨེ་ནས་ཞི་གནས་འགྲུབ་པ་བྱུང་སོང་ཟེར་དབུགས་འབྱུང་འཇུག་གཅིག་ལ་བསམ་བློ་བཏང་ནས་ཨོ་ཕར་འགྲོ་བ་དང་ཚུར་རྔུབ་པ་དེ་ལ་གཅིག་བརྩི་བས་གཅིག་བརྩིས་ནས་ད་ཨོ་དེ་ཕར་འགྲོ་སོང་སོང་བསམས་ནས་ཚུར་ཡོང་སོང་བསམས་ནས་དེ་གཅིག་ཡིན་སོང་བསམས་ནས་ཨོ་དེ་འདྲ་ཅིག་སེམས་ཀྱིས་བསམ་བློ་བཏང་ནས། ཡང་ཡང་གཉིས་པ་དེ་བགྲངས་ཏེ་ཁོ་ཕར་འགྲོ་སོང་ཚུར་ཡོང་སོང་སོང་སོང་ཡང་གཉིས་ཡིན་སོང་བསམས་ནས་དེ་འདྲ་མར་འཕྲོ་བར་བྱས་ནས་སེམས་དེ་ལྕགས་ཀྱི་དབུ་ལ་སྨད་ནས་དེ་བྱས་པ་ཡིན་ན། རྒོད་པ་ལ་སོགས་པ་གང་བྱུང་བ་ཡིན་ན་དེ་རང་ཞི་འགྲོ་དགོས་རེད། དེ་ལྟར་བྱས་ཀྱང་རྒོད་པ་མ་ཆོད་ན་རེ་ཞིག་ཐུན་གྲོལ་བར་བྱ། དེ་བྱས་པ་ཡིན་ན་ཡང་རྒོད་པ་བཅོས་མ་ཐུབ་པ་དེ་འདྲ་བྱུང་བ་ཡིན་ན་དེ་ནས་རེ་ཞིག་ཐུན་གྲོལ་དགོས་རེད། དེ་ན་དང་པོ་ཡི་འཕེན་པ་བཏང་ནས་ཡུན་ཐུང་རེ་བསྒོམ་ཡུན་རིང་ཆེ་དྲགས་ན་རྗེས་སུ་བསམ་གཏན་གྱི་སྟན་མཐོང་བ་ན།

དཔེར་ན་མི་གཉིས་བཟང་གྱེས་སྐྱོང་ན། རྗེས་སུ་མཐོང་ཡང་དགའ་བ་དག་དང། གསལ་ན་གསལ་དུ་འཕྲོ་གཅོད་མི་གསལ་ན་མི་གསལ་དུ་འཕྲོ་གཅོད་པར་གསུངས་པ་བཞིན་དུ་ད་ལྟ། སྤྱང་ཐུལ་ནི་བསྒོམས་ན་ལེགས་པར་འོང་འདྲ་སྙམ་པ་ན་མཚམས་བཞག་ན། རྗེས་སུ་ཡང་སྒོམ་སྙིང་འདོད་པ་དང་འཕྲོ་ཡང་དེ་ཉིད་ནས་འབྱུང་བས་དེ་ལྟར་བྱས་ཏེ་བསྒོམ་པ་ལེགས་ཀྱི། མི་གཉིས་པོ་དེ་ནི་དགའ་བོ་གཉིས་པོ་མི་གཉིས་པོ་དེ་ཁ་བྲལ་བ་དེའི་ཚེ་ན་བཟོང་གྲགས་ཅེས་བྱས་ནས་བཟོང་པོའི་སྒོ་ནས་ཁ་གྲགས་པ་ཡིན་ན་རྒྱུ་མ་ཡང་དེ་ནི་ཐོག་ཉིད་འདོད་རྒུར་བ། གོ་ནི་རྒྱ་གྲུ་ཤོག་ཅེས་ནི་ཁ་གྲགས་པ་ཡིན་ན་ད་རྒྱུ་མ་ཐོག་ཉིད་འདོད་རྒུ་མ་རུ་བ་གོ་ནི་རྒྱ་གྲུ་ཤོག་ཚ་རུ་བ། མི་གསོད་ཡོད་འབྱུང་བ་བཞི་དུས་གསོད། ད་ལྟ་ཡང་སྐྱོད་སྐྱོད་ཀྱི་མ་བྱས་ན་སླར་དབུགས་འཚོ་རྐྱེན་ཀྱང་ང་ངར་དུ་སོང་ནས་འཇིགས་སོང་བ་མི་གསོད་བའི་ཁྲོ་ནས་འབྱུང་སྟེ་སྔ་རབས་གྲུ་ཤོག་བློ་བཟང་རྣོ་རྒྱལ་གྱིས་བཀའ་མདོ་གསུང་མཐོན་པོའི་ལྗགས་ལུང་བཙུད་པ་ན་དེང་སང་གཉིས་མེད་ཀྱི་དུས་རང་རྒྱུད་བསྡུ་བའི་དུས་ཡིད་ཀྱི་གཞན་རྒྱུད་བསྡུ་བའི་དུས་མེད་ཞེས་བཅོས་པས་མཚུངས་སུ་ཤོངས་ནས་གནང་མ་ཐུབ་པར་ཆོས་མཚམས་བཞག་པས་ཕྱི་ཉིན་དང་ཡང་ཉིན་ཀྱང། ཆོས་མཚམས་དེ་གར་བྱུང་བས་གནང་མ་ཐུབ་པའི་རང་བཞིན་ཡིན། ཨོ་དེ་ནང་བཞིན་ཁྱིམ་དག་པས། ཚོང་བྱེད་དགོས་དེ་འདྲ་བྱེད་ཤག་གི་རེད། ད་ལྟ་རང་རེའི་གནས་ཆ་ཡུན་རིང་བར་རེ་བ་བྱས་ཀྱང་དམིགས་པ་ལ་རེག་ཙམ་ལས་གནས་མི་ནུས་པས། ཉིན་གཅིག་ལ་ཐུན་བཅོ་བརྒྱད་སོགས་སུ། གསུངས་པ་བཞིན་ཡུན་ཐུང་བ་ཞིག་དང། ཐུན་བཅོ་བརྒྱད་དེ་འདྲ་བྱས་པ་ཡིན་ན་དེ་འགྲིག་གི་མི་རེད་བཅོ་བརྒྱད་ཙམ་བྱས་དེ་ཡི་རིང་བྱིང་རྒོད་དུ་མ་ཤོར་བའི་དཔེ་ལྟ་བ་ཞིག་བྱས་ནས་ཐོས་མྱོང་ལ་གྲོགས་མང་བ་བྱེད་དེ་ལྟར་བྱས་ན་ཕྱི་ནས་རང་རྟོགས་ཇི་བཞིན་གནས་པ་ཞིག་འོང་བས། དེའི་རྒྱང་མཚོ་ནས་ཡོད་སྲིད། ད་རྗེས་མ་ནས་ཡོད་སྲིད། དར་དར་གཙང་པོ་གཙང་པོ་ནས་ཡོད་རིན་པོ་ཆེ་བརྗོད་མ་རེད། ལྔ་པ། ཉིས་པ་ལྔ་པ་བྱིས་པ་གཉིས་ཆོས་པའི་ཚེ་ན་གཉིས་པོ་སྔོན་པྲ་བསྡུ་བྱས་པ་ཉིས་པ་ཡིན་པས། ད་བྱིས་པ་གཉིས་པ་དེ་བཅོས་ཐོག་དེ་ངོ་མ་དེ་དེར་བ། ཤེས་བྱེད་དེ་བྱ་ར་བྱས་མ་གཏོགས་བྱིས་པ་གཉིས་པོ་དེ་གཉིས་པོ་ངོ་མ་དེ་མེད་སོང་འགྲོ་བ་གཉིས་པོ་ངོ་མ་དེ་ག་རེ་སོང་སྔོན་པྲ་བསྡུ་བྱས་པ་དེ་རེད།

བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་ལ་སོགས་པ་བསམ་བསམས་བྱས་ནས། དམིགས་པ་དེ་གཟེངས་བསྟོད་དགོས་རེད་ཟེར་དེ་ཡང་མ་བྱུང་བ་ཡིན་ན་བྱིང་བ་བཙན་ཐབས་སུ་གཅོད་བྱས་ནས་རང་གི་སེམས་སྙིང་ཁ་ན་འོད་དཀར་པོ་ཞིག་ལ་བསྒྱུར་བྱས་ནས་སྤྱི་བོ་ནས་ཐོན་ནས་ནམ་མཁའ་དང་དབྱེར་མེད་དུ་བསྲེས་སོང་སོང་བསམ་ཙམ་དེ་འདྲ་བྱེད་དགོས་རེད་ཟེར་དེ་ལྟར་བཅོས་མ་ཐུབ་པ་ཡིན་ན་ཐུན་གྲོལ་བྱས་ནས་ཆོས་ར་དུ་མར་འགྲོ་ནས། བསེར་བུ་ཡོད་སར་དེ་འདྲ་བསྡད་པ་དང་ཡང་ན་གདོང་ཆུས་འཁྲུད་པ་རྐང་པ་ཆུས་འཁྲུད་པ་དེ་འདྲ་བྱས་སོང་ན་སེལ་ཐུབ་ཀྱི་རེད་ཟེར་སེལ་ཚར་སོང་ན་ཡང་སླར་ཡང་དམིགས་པ་ལ་འཇོག་དགོས་རེད་ཟེར། རྒོད་པ་དེ་ལ་ཕྲ་རགས་གཉིས་བྱས་ནས་ཕྲ་མོ་འབྱུང་བ་དེ་ཟེར་ན། དེ། སེམས་དེ་ག་རེ་ཟེར་ན་རྒོད་པ་སེམས་ཉིད་དེ། གྲིམས་དྲགས་པའི་དབང་གིས་བྱས་པ་ཡིན་པས་ཅུང་ཟད་ལྷོད་པ་བྱས་ཟེར་ན་རྒོད་པ་ཕྲ་མོ་དེ་ཡིན་ན་དགག་འགྲོ་གི་རེད། སེམས་དེ་ཧ་ཅང་ནས་གྲིམས་པ་མ་ཡིན་པར་ཅུང་ཟད་ཙམ་ཞིག་མར་ལྷོད་པ་བྱས་པ་ཡིན་ན། རྒོད་པ་དེ་ད་ག་དགག་ཐུབ་ཀྱི་རེད། དེ་ཡང་མ་བྱུང་བ་བྱས་རྒོད་པ་རགས་པ་བྱུང་བ་ཡིན་ན། དེ་ནས་འཆི་བ་མི་རྟག་པ་དང་ངན་སོང་གི་སྡུག་བསྔལ་དང། འཁོར་བའི་སྡུག་བསྔལ་ལ་སོགས་པ་དང། དེ་འདྲ་བསམ་བློ་བཏང་བ་ཡིན་ན་དེ་ནི་རྒོད་པ་དེ་འགོག་ཐུབ་ཀྱི་རེད།

བྱིང་རྒོད་རྒྱུན་ཆད་པས། བྱིང་རྒོད་རྒྱུན་ཆད་ནས་མ་ཡོང་བ་བྱས་ནས། དེ་སྐྱེས་སོང་ན་དེ་ནས་ཡང་མངོན་པར་འདུ་བྱེད་རྒྱུ་ཡོད་མ་རེད་པ་དེ་ལ་ཡང་གཉེན་པོ་བསྟེན་གྱི་བསྡད་པ་ཡིན་ན། གཉེན་པོ་བསྟེན་གྱི་བསྡད་པ་ཡིན་ན་ད་ལྟ་སེམས་བརྟན་པོ་ཅུང་ཟད་ཙམ་ཡོད་པ་དེ་ཡང་ཕར་འཕྲོ་འགྲོ་གི་རེད་པ། འོ་དེ་ཡི་ཚེ་ན་དེ་ནས་ཕར་ལྷོད་ནས། ཕར་ལྷོད་ནས་བཏང་སྙོམས་ལ་བཞག་དགོས་རེད། ཁོ་སེམས་དེ་བྱིང་རྒོད་ཀྱི་དབང་དུ་མ་སོང་བ་བྱས་ནས་དམིགས་པ་ལ་བརྟན་པོ་གནས་ཀྱི་འདུག་ན་ད་ག་གནས་རུ་བཅུག་ནས་བཞག་ནས་མ་གཏོགས་ན་དེ་ལ་ཡང་གཉེན་པོ་བསྟེན་གྱི་བསྡད་པ་ཡིན་ན་དེ་ནི་འགྲིག་གི་མ་རེད། མངོན་པར་འདུ་བྱེད་པ་ཉེས་པ་ཡིན་པས་དེ་ཡི་ཚེ་ན་མངོན་པར་འདུ་བྱེད་ནི་ཉེས་པ་རེད། ད་གིན་དང་པོ་མངོན་པར་འདུ་མི་བྱེད་པའི་ཉེས་པ་རེད་བ། ད་མངོན་པར་འདུ་བྱེད་པའི་ཉེས་པ་རེད། དེ་ཡི་གཉེན་པོ། འདུ་བྱེད་བརྒྱད་ཀྱི་བརྒྱད་པ་འདུ་མི་བྱེད་པའི་བཏང་སྙོམས་བསྟེན་དགོས་ཏེ། དེ་ཡི་སྐབས་སུ་དེ་ནི་བཏང་སྙོམས་ཟེར་མཁན་དེ་རེད་བརྒྱད་པ། བརྒྱད་པ་བཏང་སྙོམས་དེ་རེད། དེའང་བྱིང་རྒོད་རྒྱུན་ཆད་པ་ནི། སེམས་གནས་བརྒྱད་པའི་བར་དུ་མེད་ལ། དེ་ཡི་ཚེ་བྱིང་རྒོད་ཞི་ནས་ཀྱང་ད་ལྟ་ཡི་དེ་འབྱུང་མི་འབྱུང་བརྟགས་ནས། གཉེན་པོ་འབད་རྩོལ་བསྟེན་པ་སེམས་གནས་པ་ལ་བར་དུ་གཅོད་པའི་ཉེས་པ་ཡིན་པས་ཤེས་བཞིན་གྱི་རྩོལ་བ་མི་བསྟེན་པར། རྩོལ་བ་མི་བསྟེན་པར་ལྷོད་པས་ཆོག་པས་འདུ་བྱེད་བཏང་སྙོམས་བསྟེན་ཟེར་བ་དེ་འདུ་བྱེད་བཏང་སྙོམས་ཟེར་དེ་ཡི་སྐབས་སུ་ཡོང་གི་དེ་ཡིན་པ་རེད། བདུད་ཀྱི་རྟགས་ཉམས་སུ་མྱོང། སྔོན་གྱི་དམ་པ་མང་པོ་ཆུ་ལྷོད་རྒོད་པར་སོང་པ་ཐང་ཆད་སེར་སྣའི་རྒྱས་པའི་མཐར། སེམས་ཇི་དགར་ཀྱང་དབང་དུ་མི་འགྲོ་བའི་གནས་སྐབས་སུ་ཤེས་བྱེད་ཀྱི་རྩོལ་བ་ལྷོད་པ་ལ་སོང་ཅིང་ཚངས་དེ་མ་སླེབས་བར་གྱི་གནས་སྐབས་གཞན་དུ་དང་དྲན་པ་དང་སྨད་པའི་གཟི་མདངས་ཀྱི་ངར་ལྷོད་པ་ལ་སོང་པ་མེད་པས་བའི་སྔ་མ་དག་གིས་ལྷོད་རག་ལ་དགོངས་རོགས་ཞེས་བློ་མཚོ་ངོ་མ་གསལ་བར་དེ་ཡི་གོང་དུ་དྲིས་པ་ལྷོད་བ་ནི་འཁྲུལ་པ་ཡིན་པའི་ཆ་རུ་དེ་ཡི་རྗེས་སུ་མི་འབྲང་ངོ། དེ་ཅིའི་ཕྱིར་ཞེ་ན་གནས་ཆ་མྱུར་ཡང་བྱིང་བ་ཕྲ་མོར་ཤོར་ནས་ཏིང་ངེ་འཛིན་ལས་རྒྱང་རིང་བར་གྱུར་བ་ཡིན་དེ་ལྟ་ནི། དེས་ན་དེ་ལྟར་དམིགས་པ་མི་འདྲ་བ་ཙམ་ལས་སྐྱོང་ཚུལ་རྫོགས་རིམ་མན་ཆད་ལ་འདྲ་ཟེར། དམིགས་པ་མི་འདྲ་བ་ཙམ་ལས་དཔེར་ན་དམིགས་པ་མི་འདྲ་བ་ཙམ་ལས་སྐྱོང་ཚུལ་དེ་རྫོགས་རིམ་གྱི་མན་ཆད་ལ་སྒང་ག་གཅིག་པ་གཅིག་རྐྱང་རེད། དམིགས་པ་ག་རེ་སྐྱོང་གི་ཡིན་ན་ཡང་དེ་བྱིང་རྒོད་གཉེན་པོ་སྐྱོང་ཚུལ་དང་ཤེས་བཞིན་གྱི་བྱ་ར་བྱེད་ཚུལ་དང་དེ་ཚོ་སྒང་ག་གཅིག་པ་རེད། ད་ནི་སྐྱོང་ཚུལ་བཤད་པར་བྱ་སྟེ། ངས་གནས་མཚན་ཉིད་ལྔ་འདས། གནས་མཚན་ཉིད་ལྔ་འདས་དེ་ད་གའི་གནས་བཟུང་བ་དང་ས་བཟུང་བ་དང་སའི་རང་མི་དེ་སོགས་གྲངས་དང་མཚན་ཉིད་ལྔ་འདས་བྱས། ཞི་གནས་ཀྱི་ཚོགས་རྣམས་མཐོང་བར་བྱས་ནས་སྟན་བདེ་བ་ལ་རྣོ། རྣོ་རྣོ་ཆུ་འདོད་འདོད་ཀྱི་དོ་འོ་སའི་ལུས་རྣོ་རྣོ་གི་ཆུ་འདོད་འདོད་ཀྱི་དོ། སྐོམ་པ་ལག་པ་སྐྱེས་པ་སོང་ས་རང་མི་དེ་སོགས་ཁ་སིག་མགོ་ལ་ཡོ་རོ་བ་དེ་སོགས་གྲངས་འདས་བྱས། སྤྱི་བོ་བླ་མ་ལས། ཤར་ཐུབ་ཚོད་གོང་བ་ཞེས། ཕྱེས་ཏེ་ལྟེ་བའི་ཐད་ཀྱི་བར་སྣང་ལ་བཞག། ད་རང་གི་ཉམས་མྱོང་གི་སྒོ་ནས་ཐོས་སོ་དགོངས་ཏེ་གོ་ལ་ལྟེ་བའི་ཐད་ཀྱི་བར་སྣང་ལ་བཞག། ང་ཚོ་བྱིང་བ་དང་རྒོད་པ་གཉིས་ནང་ནས་དང་པོ་རྒོད་པ་ཤུགས་ཆེ་གི་རེད་བ། རྒོད་པ་ཤུགས་ཆེ་ཡོད་ས་ནི་ལྟེ་བའི་ཐད་ལ་བཞག་བཞག་གི་ཡིན་ན་ཡག་ཡོད་མི་རེད་ལྟེ་བ་ཐད་ལ་བཞག། དེ་ཡང་དང་པོ་ནས་དམིགས་པ་གསལ་བ་ཞིག་མི་ཡོང་ཞིང་སྒྲུབ་ཀྱང་མི་དགོས་ལ་དབུ་དང་ཕྱག་ཞབས་སོགས་ཆ་ཤས་སྤྱི་ཙམ་དང། སེར་བུན་ནེ་བའི་རྟ་ཕོ། ལོང་ཙམ་ཞིག་འཆར་བྱུང་ན་དེ་ལ་དྲན་པས་མ་བརྗེད་པ་བྱས། དེ་ནས་དབུ་དང་ཕྱག་དང་ཞབས་ལ་སོགས་པ་དེ་ཚོ་ཆ་ཤས་རགས་པ་ཙམ་ཞིག་འཆར་སོང་ན་དེ་ཙམ་གྱིས་ནི་ཆོག་ཤེས་བྱས་ནས་དེ་ལ་དམིགས་དགོས་རེད། དེ་ལ་དྲན་པས་མ་བརྗེད་པར། རྫི་ལྟོ་སྟོང་པོ་ཡི་སེམས་མ་ཡིན་པར་སྐྱོང་ན་དེ་འདྲ་བའི་སྤྲོས་པ་སྐྱིད་པོ་སྐྱོང་ལོང་དེ་ལ་ཡང་བྱེད་སྒོ་སྐྱོན་ཚུལ་ཚང་བའི་ཕྱིར་རོ། དགོངས་ཕྱི་ནང་གྱི་སྔས་ལ་སྐྱོང་རྒྱུ་ཡི་མི་ང་བླ་ན་མེད་པ་ཡི། དེ་ཡང་བྱི་བ་ནི་རྫི་ལྟོ་སྟོང་པོ་ཡི་སྤྱོད་ལ། དགོད་པ་ནི་མ་ཡི་བའི་སྤྱོད་དོ་དེ་ལྟར་དགོད་པ་ན་གནས་ཆ་བྱུང་ན་བྱི་བ་དང་ཐག་ཉེ་རུ་སོང་བས་བྱི་གསོད་བྱས་ནས་བསད་ཆ་དང། དགོངས་པ་ན་གནས་ཆ་བྱུང་རེ་ཞིག་ཏུ་བྱི་བ་ལ་དོགས་གསོད་བྱེད་དགོས་རེས་བྱི་བ་ལ་གསོད་བྱེད་བྱས་ནས་བསད་ཆ་བསད། རྫི་ལྟོ་སྟོང་དུ་སྟོང་དུ་སྟོང། བསད་ཆ་བྱུང་ན།

གསལ་པོ་ཡག་པོ་ཞིག་ཤེས་པ་ཅིག་དགོས་རེད་ཟེར་དེ་ཡི་ནང་ནས་གཙོ་ཆེ་ཤོས་ཆེ་ཤོས་དེ་ཡི་ནང་ནས་བྱིང་བ་ཕྲ་མོ། བྱིང་བ་ཕྲ་མོ་དེ་ངོས་འཛིན་བྱེད་ཀྱི་ན་འཛིན་སྟངས་ལྷོད་པ་རེད་ཁྱོད་ནི་བྱེད་རྒྱུ་ཡོད་མ་རེད། སེམས་ནི་རྒྱས་པ་མ་ལས་བྱེད་པ་དེ་འཛིན་སྟངས་ལྷོད་པ་ཟེར་ངེས་དེ་བྱེད་རྒྱུ་ཡོད་མ་རེད་དྲན་པའི་སྟོབས་ཀྱིས་བསྟེན་དགོས་རེད། དེ་ཡང་གོང་དུ་ཇི་སྐད་བཤད་པ་ལྟར་དམིགས་རྟེན་དྲན་པས་མ་ཤོར་བར་བཟུང། དེ་ནས་དེ་ཡི་ཚེ་ན་དེ་ནས་དམིགས་རྟེན་དེ་ཡི་ན་དྲན་པས་མ་ཤོར་བ་ཅིག་ནས་བཟུང་དེ་ཡི་ཚེ་ན་བྱིང་རྒོད་རགས་པ། གང་བྱུང། གང་བྱུང་ཡང་འདྲ་བྱས་ཀྱང

འོག་ཏུ་ཆ་ཕྱེད་ངང་སོ། དགའ་འདི་འཆང་བྱ་ཆེན་པོ་གྱིས། ཞེས་ནི་འབྲུ་ཚོད་དེ་ལ་བཏགས་པ་ཡིན་ན། སྲིན་སྐྱེས་བུ་དག་ག་རང་གིས་ནི། སྨྲས་པ་ཨེ་སྲིན་སྐྱེས་བུ་དག་ག་རང་གིས་སྨྲས་པ་ཚུལ་བ་དེ་ཨེ་སྲིན་སྐྱེས་བུ་དག་ག་རང་གིས་བྱེད་ཀྱི་བ་རེད་ཟེར། དཔེར་ན་རྭ་ལོ་ཚོ་ཁ་དྲུག་གི་རྫི་བོ་དེ་ཀྱིས། རྭ་ལོ་འགའ་ཤས་རི་ལ་ཤོར་འགྲོ་གི་རེད་འགའ་ཤས་གླང་ལ་བསྡད་དུས་ཡིན་ན་རྭ་ལོ་གཉིས་ཀ་ཐོག་གུར་བ་རི་ལས་ཤོར་དེ་ཀྱིས་དེ་མཐོང་གི་རེད་ལོ་ལས་བསྡད་དེ་ཀྱིས་དེ་མཐོང་གི་རེད་བ་དེ་ནོར་གཞི་ཆེན་བཏགས་པོ་རེད་ཟེར། ཞུ་བ་བཞིན་དུ་རྣོ་རྟོག་སྐྱེས་པ་ན་དེའི་ངོ་བོ་དག་ནི་རང་བཞིན་སྟོང་ནས་སྤྱོད་པ་དང་རྣོ་རྟོག་གཉིས་པོ་བཅས་ནས་ཞུ་བ་ན། སེམས་གསལ་རིག་ལ་དམིགས་ནས་རྣམ་རྟོག་གཅོད་ཚུལ་གཉིས་སུ་བཤད་ལ། རྒྱས་པར་ནི་དགའ་ལྡན་ཕྱག་རྒྱ་ཆེན་པོའི་ཁྲིད་ཀྱི་སྐབས་སུ་འབྱུང་བས་གསལ་རིག་ལ་དམིགས་ནས་ཞི་གནས་སྒྲུབ་འདོད་པ་རྣམས་ཀྱིས་དེ་ལ་དེ་ལས་ཤེས་དགོས་སོ། གསུམ་པ་དེ་ལ་བརྟེན་ནས་སེམས་གནས་དགུ་སྒྲུབ་ཚུལ་ནི། ད་ཞི་གནས་སྒྲུབ་ཚུལ་ངོ་མ་དེ་ཉེས་པ་ལྔ་སྤོང་ནས་གཉེན་པོ་འདུ་བྱེད་བརྒྱད་བསྟེན་ཚུལ་དེ་ད་གཙོ་ཆེ་ཤོས་དེ་དེ་རེད། ཉེས་པ་ལྔ་ཟེར་བ་དེ་དང་པོ་ལེ་ལོ་གཅིག་ཉེས་པ་རེད་བ་དེ་ནས་གདམས་ངག་བརྗེད་པའི་ཉེས་པ་བྱས། དེ་ནས་བྱིང་རྒོད་ཀྱི་ཉེས་པ་བྱས། དེ་ནས་མངོན་པར་འདུ་མི་བྱེད་པའི་ཉེས་པ་བྱས། མཐའ་མ་དེ་འདུ་བྱེད་པའི་ཉེས་པ་བྱས་པ་སོ་སོར་ལྔ་རེད་བ། ད་གཉེན་པོ་འདུ་བྱེད་བརྒྱད་ཟེར་གྱི་ཡིན་ཏེ། ལྔ་མ་གཏོགས་མེད་པ་ལ་ཁོ་བརྒྱད་དེ་དགོས་ཡག་ག་རེ་ཟེར་ན་དང་པོ། ལེ་ལོ་གི་གཉེན་པོ་དེ་ལ་དེ་ནས་བཞི་བྱུང་བ་རེད་བ། ཉེས་པ་གཅིག་གི་གཉེན་པོ་ལ་བཞི་བྱུང་བ་རེད་བ། དབྱེ་བ་དེ་ག་རེ་ཟེར་ན་དད་པ་འདུན་པ་བརྩོན་འགྲུས་ཤིན། ཤིན་སྦྱངས་སོགས་བཞི་པོ་དེ་རེད་བ། དེ་བཞི་པོ་དེ་ལེ་ལོ་གི་གཉེན་པོ་ལ་བཞག། ད་ཏིང་ངེ་འཛིན་ལ་སྦྱོར་བ་དེ་ཡི་ཚེ་ན་བཞི་མ་བྱུང་བ་དེ་ཉེས་པ་རེད་བ། དེ་ཡི་དེ་ནས་གཉེན་པོ་དེ་ཤི་བཞི། ཤེས་བཞིན་གྱིས་བྱ་ར་བྱས་བྱས་ནས་དེ་ནི་སྐབས་སྐབས་སུ་བྱིང་བ་བྱུང་ན་ག་རེ་བྱེད་དགོས་པ་རྒོད་པ་བྱུང་ན་ག་རེ་བྱེད་དགོས་པ་སོགས་བཤད་པ་དེ་བྱིང་རྒོད་ཀྱི་གཉེན་པོ་ཤེས་བཞིན་ཟེར་མཁན་དེ་ཡིན་པ་རེད། ད་སེམས་དམིགས་པ་ལ་གནས་ཀྱི་འདུག་ན་ད་དེ་ནི་མངོན་པར་འདུ་བྱེད་པ་ཡིན་ན་དེ་ནི་དེ་བྱེད་ཀྱི་རེད་བ་དེ་བྱེད་དགོས་ཀྱི་རེད་བ་འོ་རེད་ད་ད་གི་དེ་རེད་བ་ད་དྲན་པ་དྲན་པ་ཟེར་མཁན་དེ་གཉིས་པ་དེ་རེད་བ་གདམས་ངག་བརྗེད་སོང་ན་དྲན་པ་བསྟེན་དགོས་རེད་བ་དྲན་པ་དེ་ད་གདམས་ངག་མི་བརྗེད་པའི་ཕྱིར་ནི་དྲན་པ་བརྟན་པོ་ཞིག་གནས་འདོད་ཡོད་ན་དེ་ནི་གཉེན་པོ་ཤེས་བཞིན་གྱིས་བྱ་ར་བྱས། ད་གཤིས་བྱེད་བྱ་ར་བྱེད་ཅེས་སྨྲས་པ་ལ་རྩེ་གཅིག་ཏུ་གནས་འདོད་ཡོད་པས་ཡིན་ནོ། ད་ལྟའི་བྱིས་པ་ཇོ་བོས་དོགས་གསོལ་བྱེད་ཅེས་གཤིས་བྱེད་ཅེས་ཡང་ནས་ཡང་དུ་བཏགས་པ་ཡིན་ན་སེམས་དེ་སྨྲས་པ་ཤོག་ཏུ་འོར་བ་ཨ་དེ་ཡི་ས་དེ་ཡི་གནས་སྐབས་སུ། འོ་རེ། མངོན་པར་འདུ་མི་བྱེད་པའི་ཉེས་པ་སེམས་དེ་གཤིས་བྱེད་ཀྱི་བྱེད་པ་སྦྱངས་པ་ཡིན་ནས་གཉིས་པོ་མ་བལྟས་པ་དེ་མངོན་པར་འདུ་མི་བྱེད་པའི་ཉེས་པ་རེད། དེ་ཡི་གཉིས་པོ་དེ་ལ་མངོན་པར་འདུ་བྱས་ནས།

བླ་མ་ལ་ཞི་གནས་ཀྱི་གདམས་ངག་ཉན་བྱས་ནས་ཞི་གནས་ཀྱི་གདམས་ངག་དེ་ད་གི། གཉེན་པོ་འདུ་བྱེད་བརྒྱད་ས་ར་མ་དང་དེ་ནས་ཉེས་པ་ལྔ་ས་ར་མ་དང། དམིགས་པ་ས་ར་མ་དེ་སོགས་སྒང་ཀ་གདམས་ངག་དེ་ཉན་བྱས་ནས་དེ་ཐོས་པའི་སྟོབས་ཀྱིས་འགྲུབ་པ་རེད་བ་དང་པོ་སྟེ། ཐོས་པའི་སྟོབས་ཀྱིས་རང་ཉིད་སེམས་དེ་དམིགས་པ་ལ་འཇོག་པ་རེད་བ་འོ་དེ་དང་པོ་ཐོས་པའི་སྟོབས་ཀྱིས་འགྲུབ་ཟེར་དེ་དེ་ཡིན་པ་རེད་བླ་མ་ལས། གདམས་ངག། ཐོས་སྟོབས་ཀྱིས་འགྲུབ་ཅིང་དེ་ཡང་དམིགས་པ་ལ་བཞག་ཙམ་བཞག་ཙམ་ལས་ཤས་ཆེར་མི་གནས་པས་རྒྱུན་མཐུད་མི་ཐུབ་པ་སྟེ་དེའི་ཚེ་སེམས་ལ་རྟོག་དཔྱོད་ཞུགས་པའི་སྟོབས་ཀྱིས་བྱིང་རྒོད་ཀྱི་དབང་དུ་ཤོར་བ་རིག་པས་སྔར་ལས། སྣང་སྟོང་ཤས་ཆེ་བའི་མྱང་བྱང་ཡང་དེ་ཡི་སྣང་སྟོང་མང་དུ་སོང་བ་མེད་ཅེས་སྣང་སྟོང་ངོ་བཟོད་པའི་མྱང་ཡིས་བསྙད་པ་ནི་དེ་ལྟར་དགོངས་པས་སྲེད་མེད་པ་ལ་བཞག་སྟངས་ཀྱི་རྒྱུད་ཅང་སེའི་མཐུས་ཐོབ་པ་ནི་དཔེར་ན་མར་ནི་ཁྲི་སྐུ་སྤྱི་ཙམ་ཞིག་རེད། དཔེར་ན་རྒྱུད་དུ་འཇོག་པ་ཞིག་འཇོག་རོགས་རྒྱུད་དུ་འཇོག་པ་ཞིག་ཡིན་ཏེ། དང་པོ་སྨྲས་པ་ལ་བཞག་སྟངས་བཞག་སྟངས་ཞིག་མ་གཏོགས་ཡོད་རང་དུ་འཇོག་མི་ཐུབ་པ་ཟད། སྣང་སྟོང་མང་པོ་བྱུང་བའི་མྱང་ཙམ་གྱིས་ཤག་མི་དགོས་པ་རེད། བསྙད་པ་ནི་དེ་ལྟར་དགོངས་པ་ལ་དེ་ནས་སྨྲས་པ་ལ་བཞག་སྟངས་བཞག་སྟངས་ཞེས་བྱ་བ་དེ་ལ་རྒྱུད་ཐོས་ཀྱི་ནི།